སྐྱབས་འགྲོ་སེམས་བསྐྱེད་ཀྱི་ཁྲིད་ཟེརཝ་ནང་དེ། དང་པ་ར་ཕྱག་གི་ཚོགས་ཞིང་དེ། ཀུན་འདུས་ནོར་བུའི་ལུགས་སྦེ་བླ་མ་རྡོ་རྗེ་འཆང་མདུན་གྱི་ནམ་མཁའ་ལུ། དེ་ཕྱག་འཚལ་ས་གི་རྟེན་སྐྱབས་འཚོལ་ས་གི་ཡུལ་སྦེ་གསལ་བཏབ་ཞིནམ་ལས་ཏེ་དེ་ལུ། སྐྱབས་འཚོལ་བྱང་ཆུབ་མཆོག་ཏུ་སེམས་བསྐྱེད

ཏེ་ད་ལྟོ་ནང་ལུ། ད་སྔོན་འགྲོ། སྔོན་འགྲོ་ཁ་ཏོན་གྱི་ལུགས་སྦེ་བཏང་ནི་འདི་གིས། དེ་ལྟ། ཕྱག་དེ་ཨིན་ཅི་མིན་ཅི་དེ་དང་པ་ར་ཕྱག་འབུམ་བསྟུན། དེ་ལས་དེ་གི་ཤུལ་མ་ཡིག་བརྒྱ་འབུམ་བསྟུན་སྦེ་སྦེ་དེ་སྦེ་བཏང་དགོ་པའི་ངེས་པ་ཡང་མེད། ཏེ། མ་གཞི། ཧེ་མ། ཕྱག་འབུམ་འདི་ཚང་ས་ལུ། དེ་སྙིམ་རེ་ཕྱག། དེ། ད་སྟོང་སྦེ་འཚལ་མ་ཚུགས་རུང་དེ་ཉིནམ་རེ་ཕྱག་བརྒྱ་རེ་དེ་རེ།

ཡིག་བརྒྱ་འདི་ཡང་ཉིནམ་རེ་བརྒྱ་འབད་རུང་ཉི་ཤུ་རྩ་གཅིག་འབད་རུང་བགྱང་སྦེ་སྦེ་བཏང་ནི་སྦེ་བཏང་རུང་ཡང་བཏུབ་ཟེར་སླབ་ནི། ད་ཐུན་ཚན་གཉིས་པ་འདི་དེ་འགལ་རྐྱེན་སྡིག་སྒྲིབ་སྦྱོང་བ་རྡོར་སེམས་སྒོམ་བཟླས་ཀྱི་ཁྲིད་ཟེར་བྱ་བེ། ད་ནི་ཐར་པ་རྫོགས་པའི་བྱང་ཆུབ་ཀྱི་གོ་འཕང་ཐོབ་པ་ལུ་བར་དུ་གཅོད་པའི་གི་འགལ་རྐྱེན་འདི་ག་ཅི་སྨོ། ལས་ངན་སྡིག་སྒྲིབ་འདི་ཨིན། དེ་འབད་ནི་འདི་གིས་ལས་ངན་སྡིག་སྒྲིབ་འདི་ཕར་སྦྱང་དགོ་པས། ལས་ངན་སྡིག་སྒྲིབ་འདི་བཤགས་པ་ཕུལ་དེ་སྦེ་དག་དགོ་པས། དེ་ལས་ངན་སྡིག་སྒྲིབ་སྦྱང་བའི་གི་ཐབས་འདི་ཡང་ལེ་ཤ་ཡོད་པའི་གི་ནང་ན་ལས། དེ་སྡིག་སྒྲིབ་སྦྱང་བའི་ཐབས་ཟབ་ཤོས་འདི་ལྷ་རྡོ་རྗེ་སེམས་དཔའ་བསྒོམ་ཞིན་ན། དེ། བདུད་རྩི་འབེབས་སྦྱང་གི་ཉམས་ལེན་འབད་དེ་སྦེ། དེ་ཡི་གེ་བརྒྱ་པའི་སྔགས་བགྱང་ནི་དེ། དེ་སྡིག་སྒྲིབ་སྦྱང་ནི་གི་ཐབས་མཆོག་ཏུ་གྱུར་པ་གཅིག་འབད་བཏུབ་པ། དེ་འབད་ནི་འདི་གིས་ད་ལྟོ་ཐུན་ཚན་གཉིས་པ་འདི་འགལ་རྐྱེན་སྡིག་སྒྲིབ་སྦྱོང་བ་རྡོར་སེམས་སྒོམ་བཟླས་ཀྱི་ཁྲིད། ད་དེ་ཡང། རང་གི། སྤྱི་བོར། པད་ཟླའི། སྟེང། ཧཱུྃ་ལས། བླ་མ། རྡོ་རྗེ། སེམས། ཞལ་གཅིག། ཕྱག་གཉིས། སྐུ་མདོག། དཀར། རྡོ་རྗེ། དྲིལ་འཛིན། ཡུམ་ལ། འཁྱུད། ཟེར། ད་རང་གི་སྤྱི་བོར་གསོལ་ན། རང། ད་ལྟ་ཐ་མལ་པའི་གི་ལུས་ག་ཨིན་མི་ཅིག་གི་སྤྱི་བོར་ཟེརཝ་ན་སྤྱི་གཙུག་ལུ། ས་བོན་འདི་ཡི་གེ་པཾ། ཁ་དོག་དཀརཔོ་གཅིག་གསལ་བཏབ་ཞིན་ན། པཾ་ཡིག་དཀར་པོ་དེ་ཡོངས་སུ་གྱུར་དེ་སྦེ་མེ་ཏོག་པད་མ་དཀར་པོ་འདབ་མ་བརྒྱད་འབད་མི་ཅིག་ལུ་གྱུར་བ་བསམ་ནི་ད་ནི་རང་གི་སྤྱི་བོར་པད་ཟེར་མི་དེ་མེ་ཏོག་པད་མ་གི་གདན་ད་མེ་ཏོག་པད་མ་གི་གདན་གྱི་སྟེང་ལུ་དོ་རུང། ཡི་གེ་ཨ་ཡིག་དཀར་པོ་གཅིག་ཡོངས་སུ་གྱུར་ཏེ་འབད་ཟླ་ཡི་དཀྱིལ་འཁོར་ཅིག་ལུ་གྱུར་པ་བསམ་ནི། ད་ཨ་ནི་ཟླ་ཡི་སྟེང་ཟེར་རང་གི་སྤྱི་བོ་ལུ་མེ་ཏོག་པདྨ་དང་ཟླ་ཡི་གི་གདན་གྱི་སྟེང་ལུ་ཟེར་གོ་ནི། ཧཱུྃ་ལས་བླ་མ་རྡོ་རྗེ་སེམས་ཟེརཝ་ན་ད་ཧཱུྃ་ཡིག་དེ། མེ་ཏོག་པདྨ་དང་ཟླ་ཡི་གདན་གྱི་སྟེང་ལུ་ས་བོན་ཡི་གེ་ཧཱུྃ་དཀར་པོ་གཅིག། དེ་ཡང་འོད་ལྔ་འཕྲོ་བ་གཅིག་འབད་སྒོམ་ནི། ཨ་ནི་ལུ། གསུང། ཡིག་འབྲུ་བསྐྱེད་པའི་ཆོ་ག་ཟེར་བཞག་ནི། དེ། རྡོ་རྗེ་སེམས་དཔའ་འདི་ལུ་གཞི་ལམ་འབྲས་བུའི་རྡོ་རྗེ་སེམས་དཔའ་ཟེར་བཞག་ན་གསུང་ཡིག་འབྲུ་བསྐྱེད་པའི་ཆོ་ག་ཧཱུྃ་ཡིག་དེ་གཞིའི་རྡོ་རྗེ་སེམས་དཔའ་ཟེར། ད་ཧཱུྃ་ཡིག་དེ་ཡོངས་སུ་གྱུར་ཏེ་འབད་དེ། རྡོ་རྗེ་དཀར་པོ་རྩེ་ལྔ་པ། གྱེན་དུ་ལངས་པ་གཅིག། རྡོ་རྗེ་དེ་གི་ལྟེ་བ་ལུ་དོ་རུང་ཧཱུྃ་ཡིག་དཀར་པོ་གཅིག་གིས་མཚན་ཞིན་ན་ཧཱུྃ་ཡིག་དེ་ལས་འོད་ལྔ་འཕྲོ་སྟེ་འབད་ཡོད་མི་ཅིག་སྒོམ་ནི་དེ། ཧཱུྃ་ཡིག་ལས་འོད་ཟེར་མཆོད་སྤྲིན་དང་བཅས་པ་འཕྲོས་ཞིནམ་ལས། འཕགས་པའི་ཚོགས་ཐམས་ཅད་ལུ་དེ་མཆོད་པ་ཕུལ། འཕགས་ཚོགས་ཐམས་ཅད་ཀྱི་སྐུ་གསུང་ཐུགས་ཀྱི་བྱིན་རླབས་འོད་འབད་ཚུར། བསྡུས་ཞིན་ན་ཧཱུྃ་ཡིག་དེ་ལུ་ཚུར་ཐིམ། དོ་རུང་འོད་ཟེར་གཉིས་པ་ཅིག་འཕྲོས་སོང་ཞིན་ན། འགྲོ་བ་རིགས་དྲུག་གི་གནས་ཚུ་ལུ་ཕོག། རིགས་དྲུག་གི་སེམས་ཅན་ཐམས་ཅད་ཀྱི་སྡིག་སྒྲིབ་སྦྱངས་ཏེ་འབད། འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་རྡོ་རྗེ་སེམས་དཔའི་གོ་འཕང་ལུ་བཀོད། དེ་ཚུ་གི་ལེགས་ཚོགས་འདི་ཚུ་ག་ར་ཚུར་བསྡུས་ཏེ་འབད་ཧཱུྃ་ཡིག་དེ་ལུ་ཚུར་ཐིམ་ནི། ད་ཉམས་ལེན་ཨ་ནི་ལུ། ཐུགས་ཕྱག་མཚན་བསྐྱེད་པའི་ཆོ་ག་ཟེར། ལམ་གྱི་རྡོ་རྗེ་སེམས་དཔའ་ཟེར་བཞགཔ། ཧཱུྃ་ལས་བླ་མ་རྡོ་རྗེ་སེམས་ཟེརཝ་ན། རང་གི་སྤྱི་བོ་ལུ་ཡོད་པའི་རྡོ་རྗེ་ཧཱུྃ་ཡིག་དང་བཅས་པ་དེ་ཡོངས་སུ་གྱུར་ཞིནམ་ལས། ངོ་བོ་འདི་སངས་རྒྱས་ཐམས་ཅད་ཀྱི་སྤྱི་གཟུགས། དཔལ་ལྡན་རྩ་བའི་བླ་མ་ཡིན་པ་ལུ། རྣམ་པ་རྡོ་རྗེ་སེམས་དཔའ་ཅིག་བསྒོམ་ནི་ད། ད་རྡོ་རྗེ་སེམས་དཔའ་དེ་ཞལ་ཕྱག་ག་དེ་འབད་ན་སྐུ་མདོག་ག་དེ་འབད་ན་ཟེར་བ་ཅིན་ཞལ་གཅིག་ཕྱག་གཉིས་སྐུ་མདོག་དཀར་ཟེརཝ་ན་ཞལ་དེ་གཅིག། ཕྱག་དེ་གཉིས། སྐུ་མདོག་དེ་དཀར་པོ་འབད་ཨ་ནི་འབད་གསལ་བཏབ། ད་ཕྱག་གི་ཕྱག་མཚན་ག་ཅི་བསྣམས་ཏེ་སྨོ་ཟེར་ན་རྡོ་རྗེ་དྲི་འཛིན། ཡུམ་ལ་ཁྱུ་བསྲེ། དེ་ཕྱག་གཡས་པ་ཀླུ་བདུད་བརྗིད། གཡོན་པ་ཀླུ་དྲིལ་བུ་འཛིན་པ། བདུད་བརྗིད་དྲི་འཛིན། དེ་ཡུམ། བདུད་བརྗིད་སྙེ་མ་དཀར་མོ་དེ་ཀླུ། ཁྱུ་འདི་པའི་ཡུལ་ནི། འདི་གི། ཡུམ་ལ་ཁྱུ་བསྲེ། ཡུམ་བདུད་བརྗིད་སྙེ་མ་དཀར་མོ་དེ། ཞལ། ཕྱི། ཕྱག་དེ་སྙིང། ཕྱག་གཡས་པ་ཀླུ་དྲི་ཀུན་བསྣམས། གཡོན་པ་ཀླུ། ཐོད་པ་འཛིན་ཏེ་སྦེ། ཏེ་ཡབ། རྡོ་རྗེ་སེམས་དཔའ་ལུ་འཁྱུད་དེ་སྦེ་ཡོད་པའི། ཏེ་ཨ་ནི་པོ་ན་ལུ། རྡོ་རྗེ་སེམས་དཔའ་ཡབ་ཡུམ་སྦེ་སྒོམ་དགོ་པས་དང། ཡབ་ཡུམ་གཉིས་ཆ་ར། རུས་པ་དང་རུས་པའི། རིན་པོ་ཆེ་གི་རྒྱན་ཐམས་ཅད་ཀྱིས་བརྒྱན་ཏེ་སྦེ་ཏེ་ཨ་ནི་སྦེ་གསལ་བཏབ་ནི་ར་ཡིན། བསྐྱེད་རིམ་གྱི་ལྷ་སྐུ་ཚུ་བསྒོམ་པའི་སྐབས་སུ་ལུ་གསལ་དག་བརྟན་གསུམ་གྱི་ཉམས་ལེན། ཀྱི་ཐོག་ལས་སྦེ་བསྒོམ་དགོས་པས་དང། དེ་ཡང། རྣམ་པར་གསལ་བ་ཟེརཝ་ན། རྡོར་སེམས་ཡབ་ཡུམ་འདི། བེམ་པོ་སྦེ་བསྒོམ་ནི་མིན། སྣང་ཆ་ལས། སྤྱན་གྱི་དཀར་ནག་ཚུན་ཆོད་མ་འདྲེས་པ་གསལ་བཏབ། སྟོང་ཆ་ལས་འབདཝ་ན་གདོས་བཅས་ཤ་ཁྲག་སྦེ་དྲོད་གྲུབ་མེད་པ། སྣང་སྟོང་ཟུང་འཇུག་གི་སྐུ། དཔེ་བཞག་པ་ཅིན་ནམ་མཁའ་ལུ་འཇའ་ཚོན་ཤར་སོང་བཟུམ་ཅིག་སྦེ་བསྒོམ་དགོས་པས་དང། ཨ་ནི་ལུ་རྣམ་པར་གསལ་བ་ཟེར་སླབ་པའི།

གཞི་དབྱིག་གི་བརྡ་ལུ། བརྡ་ཡིག་གི་བདེན། རྒྱ་ཞབས་དབྱིངས། སྒྲིབ་པ་ཀུན་ལས་འཁྲུལ་ཡིད་ཀྱི་བརྡ་པས། རྡོར་སེམས་ཡབ་ཡུམ་གྱི་སྐུ་མདོག་དཀར་པདྨའི་མེ་དེ་སྒྲིག་པ་ཀུན་ལས་འཁྲུལ་ཡིད་བརྡ་དབྱིངས། ཞལ་གཅིག་པའི་མེ་དེ་སྐུ་བལྟ་ཡི་ཤེས་ཀྱི་རོལ་པ་སྤྱི་དབྱིངས་སེམས་མེད་སྤྱི་བསྟོད་དམིགས། ཕྱག་གཉིས་དེ་གིས་ཐབས་བརྟག་ཤེས་རབ་གཉིས་མཚོན་དམིགས། དེ་ལས་རྡོ་རྗེ་འདི་གིས་རིག་སྟོང་མཚོན་བྱེད། དྲིལ་བུ་འདི་གིས་སྣང་སྟོང་མཚོན་བྱེད། སྲིད་ཞི་གཉིས་ཀྱི་མཐའ་ལས་གྲོལ་བ་མཚོན་བྱེད་ལུ་ཞབས་རྡོ་རྗེ་སྐྱིལ་ཀྲུང་སྦེ་ཡོད་པའི། འདོད་ཡོན་མ་སྤངས་པ་ཡེ་ཤེས་ཀྱི་རྒྱན་དུ་རོལ་པ་མཚོན་བྱེད་ལུ་རུས་པ་དང་རིན་པོ་ཆེ་གི་རྒྱན་གྱིས་བརྒྱན་ཏེ་ཡོད་པའི། ཡུམ་གྱི་དག་དྲན་ནང་ལུ། ཀུན་རྟོག་གཅོད་བྱེད་ལུ། དེ། ཕྱག་གཡས་པ་ལུ་གྲི་གུག། མི་རྟོག་པའི་བདེ་བ་མཚོན་ནིའི་བརྡ་ལུ་གཡོན་པ་ལུ་ཐོད་པ་བསྣམས་ཏེ་ཡོད་པའི་ཨ་ནི་ལུ་དག་པ་དྲན་པ་ཟེར་སླབ་པའི་ང་རྒྱལ་བརྟན་པ་ཟེར། དེ་ཡང། འབྲས་བུའི་རྡོ་རྗེ་སེམས་དཔའ་ཐུགས་ཡེ་ཤེས་ཀྱི་མཁྱེན་ཆ་དང་བཅས་པས། བདག་སོགས་སེམས་ཅན་ཐམས་ཅད་ལུ་གཟིགས་པ་ལྷུར་མཛད་དེ་སྦེ་སྐུ། རང་གི་སྤྱི་བོ་ལུ་བཞུགས་ཡོད་ཟེར་བློ་ཐག་བཅད་དགོ་པས་དང། ཨ་ནི་ལུ་ང་རྒྱལ་བརྟན་པ་ཟེར་སླབ། ཏེ་ཨ་ནི་དེ་མ་སྔགས་འདི་གྱངས་པའི་སྐབས་སུ་ལུ་གསལ་དག་བརྟན་གསུམ་འདི་ཚུ་རེ་མོས་སྦེ་སྐོར་རྐྱབ་སྦེ་དེ་དེ་ལས་སྒོམ་ནི་ར་ཡིན། ད་རང་གི་སྤྱི་བོ་ལུ་ཡོད་པའི་རྡོ་རྗེ་སེམས་དཔའ་ཡབ་ཡུམ་གྱི་སྤྱི་བོ་ལུ་སྐུ་རྡོ་རྗེ་མཚོན་བྱེད་ལུ་ས་བོན་ཨོཾ་ཡིག་དཀར་པོ་གཅིག། མགྲིན་པ་ལུ། གསུང་རྡོ་རྗེ་གི་ས་བོན་ཏེ། ཡི་གེ་ཨ། ཨ་ཡིག་དམར་པོ་གཅིག། ཐུགས་ཀ་ལུ། ཐུགས་རྡོ་རྗེ་གི་ས་བོན། ཧཱུྃ་ཡིག་སྔོན་པོ་གཅིག་གིས་མཚན་པ་སྦེ་སྒོམ་ནི། དེ་ལས་ཐུགས་ཀྱི་ཧཱུྃ་ཡིག་འདི་ཁ་ལས་འོད་ཟེར་འཕྲོས་ཞིན་ན། ཞིང་ཁམས་རབ་འབྱམས་ན་བཞུགས་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད། རྡོ་རྗེ་སེམས་དཔའ་ཡབ་ཡུམ་གྱི་རྣམ་པ་སྦེ་འོད་འདི་གིས་དེ་སྤྱན་དྲངས་ཞིན་ན། ཏེ། དོ་དོ་ན་རང་གི་སྤྱི་བོ་ལུ། ཏེ། རྡོ་རྗེ་དམ་ཚིག་སེམས་དཔའ་རྡོ་རྗེ་སེམས་དཔའ་ཅིག་གསལ་བཏབ་སྟེ་ཡོད་མི་དེ་ལུ། ཆུ་ལ་ཆུ་བཞག་དོ་བཟུམ་སྦེ། ཏེ། ཡེ་ཤེས་སེམས་དཔའ་དེ་དང་དམ་ཚིག་སེམས་དཔའ་ནི་གཉིས་གཅིག་ཁར་བསྲེས་ཞིནམ་ལས། ཏེ། གཉིས་མེད་བརྟན་པར་བཞུགས་པའི་གི་མོས་པ་བསྐྱེད་ཞིན་ན། དེ་སྦེ་རྡོ་རྗེ་སེམས་དཔའ་སྐུ་དངོས་རང་གི་སྤྱི་བོ་ལུ་བཞུགས་ཡི་ཟེར་བློ་ཐག་ཆོད་ནི་ལུ་ད་ནི་དེ་རྡོ་རྗེ་སེམས་དཔའ་ཡབ་ཡུམ་གྱི་ཁྲ་ལམ་གྱིས་ཟེར་མི་དེ་དེ་ཡུལ་སྐུ་ཡོངས་རྫོགས་བསྐྱེད་པའི་གི་ཆོ་ག་ཟེར་དེ་སྦེ་རྡོ་རྗེ་སེམས་དཔའ་གསལ་ནི་བཞག་ནས། རྡོར་སེམས་བསྒོམ་བཟླས་ཏེ། རྣལ་འབྱོར་བཞི་ལྡན་སྦེ་སྒོམ་པའི་དབང་དུ་བཏང་ན་ད་རང་གི་སྤྱི་བོ་ལུ་རྡོ་རྗེ་སེམས་དཔའ་ཡབ་ཡུམ། ཕྱི་ཡི་རྡོར་སེམས་དབྱིབས་ཀྱི་ལྷ་སྐུ་དེ་གྲུབ་ན་ཕྱི་ཡི་རྡོར་སེམས་དབྱིབས་ཀྱི་ལྷ་སྐུ་རྡོ་རྗེའི་རྣལ་འབྱོར་ཟེར་ཞུ་བས། ད་རྡོ་རྗེ་སེམས་དཔའ་ཡབ་ཡུམ་གྱི་ཐུགས་ཀྱི་ཐད་ཁ་ལུ། ཡུལ་སྐྱེ་བ་མེད་པ་ཆོས་ཀྱི་དབྱིངས་མཚོན་བྱེད་ལུ། དོ་རུང་ཟླ་བའི་དཀྱིལ་འཁོར་ཅིག་གསལ་བཏབ། ཟླ་བའི་དཀྱིལ་འཁོར་དེ་གི་སྟེང་ལུ། ཡུལ་ཅན་སྐྱེ་བ་མེད་པ་ཡེ་ཤེས་ལྔ་མཚོན་བྱེད་ལུ། རྡོ་རྗེ་དཀར་པོ་རྩེ་ལྔ་པ་གཅིག་འགྲེང་ཐབས་སྦེ། ཡོདཔ་སྦེ་གསལ་བཏབ། རྡོ་རྗེ་དཀར་པོ་དེ་གི་ལྟེ་བ་ལུ། རྡོ་རྗེ་སེམས་དཔའ་མཚོན་བྱེད་སྦེ། ཧཱུྃ་ཡིག་ཡེ་ཤེས་ལྔ་ལྡན། ཅིག་གསལ་བཏབ་ནི། ཧཱུྃ་ཡིག་ལྟེ་བའི་རྡོར་སེམས་རིགས་ལྔ་སྦེ།

ཁ་དོག་དམར་པོ་སྦེ་སྒོམ་སྟེ་སྣང་བ་མཐའ་ཡས་མཚོན་བྱེད། ཧཱུྃ་འདི་གི་འོག་ལས་འ་ཆུང་ཅིག་དང་ཞབས་ཀྱུ་ཅིག་ཡོད་ཨ་ནི་ཁ་དོག་ལྗང་ཁུ་སྦེ་སྒོམ་སྟེ་དོན་གྲུབ་མཚོན་བྱེད་ཨིན་ཨ་ནི་བོང་ནག་རྡོར་སེམས་རིགས་ལྔ་ཡི་རང་བཞིན་སྦེ་སྒོམ་དགོ་ཟེར། དེ་ལས། ཁ་ལས། ཡིག་བརྒྱ་འདོན་པ་དང་བསྟུན་ཞིན་ན། སྤྲུལ་གཞི་རྡོ་རྗེ་སེམས་དཔའ་མཚོན་བྱེད་ལུ། དེ་ཧཱུྃ་ཡིག་ཅིག་ཡོད་སྨོ། དེ་ལས་སྤྲུལ་པ་དམ་པ་རིགས་བརྒྱ་ཡི་རང་བཞིན། ཡི་གེ་བརྒྱ་པའི་གི་སྔགས། ཨོཾ་བཛྲ་སཏྭ་ས་མ་ཡ་ཟེར་མི་གི་སྔགས་ཏེ། དེ་ཨ་ན་ཐུགས་ཀར་ཧཱུྃ་མཐར་ཟེར་ན་ཏེ་ཐུགས་ཀྱི་ཐད་ཀར་གྱི་ཧཱུྃ་ཡིག་གི་མཐའ་མ་ཡི་གེ་བརྒྱ་པའི་སྔགས་ཀྱིས་བསྐོར། ཟེར་ཏེ་བསྐོར་ཚུལ་ཏེ། དེ།

དེ། འཁོར་བ་འབད་སྒོམ་ནི། དེ། དེའི་སྐབས་སུ་ལུ་དམིགས་པ། དེ་ཆ་གཅིག་ལས། ངོ་བོ་བླ་མ། རྣམ་པར་རྡོ་རྗེ་སེམས་དཔའ་འབད་སྒོམ་ཞིན་ན། དེ། ཡི་གེ་བརྒྱ་པའི་སྔགས་འདི་ངོ་བོ་གསོལ་འདེབས་འབད། རྣམ་པ་ཡི་གེ་བརྒྱ་ཡི་གི་སྔགས་བཟླ་བ་འབད། དེ། མོས་གུས་ཀྱི། དེ་བླ་མའི་ཐུགས་རྒྱུད་བསྐུལ་ཏེ་འབད། དེ། ཉམས་ལེན། དེ་ལུ། ནང་གི་རྡོར་སེམས། སྔགས་ཀྱི་ལྷ། གསུང་རྡོ་རྗེའི་རྣལ་འབྱོར། ཟེར་བཞག་པ་ཡིན། ད། སྒོམ་ཐབས་ཆ་གཅིག་ལས་འབད་བ་ན། སྐུ་གསུང་ཐུགས་དང་ཡེ་ཤེས་ཀྱི། བདུད་རྩི་རྣམ་བཞི་ཆུ་བོའི་རྒྱུན། སྦྱོར་མཚམས་ནས་བབས་སྤྱི་བོར་ཞུགས། ལུས་ཀྱི་ནང་ཀུན་བཀྲུ་ཞིང་སྦྱངས། ནད་གདོན་སྡིག་སྒྲིབ་མ་ལུས་པ། ཐམས་ཅད་བྱང་ཞིང་དག་པར་གྱུར། ཟེར་བ་ན་ད། སྐུ་གསུང་ཐུགས་དང་ཡེ་ཤེས་ཀྱི། བདུད་རྩི་རྣམ་བཞི་ཆུ་བོའི་རྒྱུན། ཟེར་ད་བདུད་རྩི་འབེབས་སྦྱང་གི་དམིགས་པ་འདི་ཡིན་ད། རྡོ་རྗེ་སེམས་དཔའ་ཡབ་ཡུམ་གྱི་སྐུ་ལས་སྐུ་ཡི་བདུད་རྩི་བབས། སྔགས་ཕྲེང་ཡི་གེ་བརྒྱ་པའི་གི་སྔགས་ཕྲེང་གུ་ལས་གསུང་གི་བདུད་རྩི་བབས། རྡོ་རྗེ་དེ་གུ་ལས་མར་ཐུགས་ཀྱི་བདུད་རྩི་བབས། ཧཱུྃ་ཡིག་དེ་ལས་ཡེ་ཤེས་ཀྱི་བདུད་རྩི་བབས་སྟེ་འབད་ངོ་བོ་རྡོ་རྗེ་བཞི་ཡི་བྱིན་རླབས། རྣམ་པ་བདུད་རྩི་རྣམ་པ་རྣམ་བཞི། དཀར་ལ་དྭངས་མའི་གི་རྒྱུན། ཐིག། ཐིག། ཐིག། ཐིག་བཏང་སྟེ། བབ་ནི་ཡིན་ད། ཨ་ནི་སྐུ་གསུང་ཐུགས་དང་ཡེ་ཤེས་ཀྱི་བདུད་རྩི་རྣམ་བཞི་ཆུ་བོའི་རྒྱུན་ཟེར། བབ་ཚུལ་དེ་རྡོ་རྗེ་སེམས་དཔའ་ཡབ་ཡུམ་གྱི་སྦྱོར་མཚམས་ནང་ལས་མར་འབད་བབ་ནི་མོ་སྦྱོར་མཚམས་ནས་བབས། སྤྱི་བོར་ཞུགས་ཟེར་བ་ན་རང་དང་སེམས་ཅན་ཐམས་ཅད་ཀྱི་སྤྱི་བོ་ལས་མར་ཏེ་བདུད་རྩི་ཆུ་བོའི་རྒྱུན་བཟུམ་འབད་བབ་སྟེ་འབད་ཞུགས་འོང་ནི་ད། དེ་གིས་ཏེ་ང་བཅས་ར་ལུས་བཀྲུ་སྦྱང།

གདོན། སྡིག་སྒྲིབ་ཟེར་ང་བཅས་ལུ་གནོད་མི་གསུམ་ཡོད་པས་ད། གཅིག་ནད་འདི་གིས་གནོད་པས་གཅིག་གདོན་འདི་གིས་གནོད་པས་གཅིག་སྡིག་སྒྲིབ་འདི་གིས་གནོད་པས་ད། ཐམས་ཅད་བྱང་ཞིང་དག་པར་གྱུར་ཟེར། ད་ནད་གདོན་སྡིག་སྒྲིབ་མ་ལུས་པ་ཐམས་ཅད་བྱང་ཞིང་དག་སྟེ་ཕར་ག་དེ་འབད་དག་པར་བྱས་པས་ན་ཟེར་བ་ན་ཏེ་ཁ་ལས་ཡི་གེ་བརྒྱ་པའི་སྔགས་འདི་བགྲངས་ཏེ་དམིགས་པ་འདི་ཏེ། རྡོ་རྗེ་སེམས་དཔའ་ཡབ་ཡུམ་གྱི་སྦྱོར་མཚམས་ནང་ལས་མར་དེ་བདུད་རྩི་ཆུ་ཡི་རྒྱུན་འབད་བབས་ཞིན་ན་ངོ་བོ་འདི་བླ་མའི་བྱིན་རླབས་སྦོམ་རྣམ་པ་བདུད་རྩི་གི་རྒྱུན་བབས་ཞིན་ན་རང་གི་ལུས་ཀྱི་ནང་ན་ཞུགས། དེ་ལུས་ལུ་གནོད་པའི་གི་ནད་དེ་ཚུ་ག་ར་དེ་ཕྱིར་ཐོན་འགྱོ་བའི་གི་སྐབས་སུ་ལུ་དེ་རྣག་དང་ཁྲག་འབད་ང་བཅས་ར་གི་དེ་བ་སྤུ་གི་བུ་ག་དེ། འོག་གི་སྒོ། དེ་ཚུ་ནང་ལས་མར་ག་ར་རྣག་ཁྲག་གི་རྣམ་པ་སྦེ་ཕྱིར་ཐོན་སོང། ང་བཅས་ལུ་གནོད་མི་གི་གདོན་དག་གི་དེ་ཚུ་ག་ར་གཟུགས་ཁ་ལས་ཕྱིར་ཐོན་འགྱོ་བའི་སྐབས་སུ་ལུ། སྡོམ། ཟེར། སྦོབ་ཆེ། དེ་ལས། སྡིག་པ་ར་ཛ། སྦལཔ། སྦྲུལ་གྱི་རྣམ་པ་སྦེ་གཟུགས་ཁ་ལས་སྲོག་ཆགས་འབད་ཞིནམ་ཕྱི་ཁ་ཐོན་སོང། སྡིག་སྒྲིབ་དེ་ཚུ་ག་ར། དུད་ཁུ་དང་སོལ་ཁུ་གི་རྣམ་པ་ཟེར་སླབ་པའི

དེ་ཀའི་མ་ལས་ས་ཡི་དོང་ན་ལས། འཆི་བདག་གཤིན་གྱི་ལས་འཆའ་བུ་ལིང་གི། སྦྲུལ་འདི་སུ་ཁ་ར་མ་ལས་ཁ་སྦྱང། དེ་དེ་ལན་ལ་བི་གི་པར་ཏེ་ལྕམ་བེ་བེ་དེ་མ་ལས། ན་ལ་མ་ཛ་མི་གི་སྣ་ཁྲག་གི་འཁོར་བ་འདི་སུ་ཁ་ར་ཟག་བཞི་ན་བེ་དེ་ཁོང་གི་ཁ་བཟུས་ཏེ་དེ་ཀའི་ལས་འཆའ་བུ་ལིང་ཁ་ར་བྱང་ཤིང་དག་མེད་པས་དེ་སྦྱིན་པ་བཏང་བས་ཀྱི་གོ་ཡ་ཆོད་པས། དེ་ལས་དམིགས་པ་ཆ་གཅིག་ལས་བུམ་ན་གཉེན་པོ་སྟོབས་བཞི་སྦེ་བསྒོམ་དགོ། བཤགས་ཡུལ་རྟེན་གྱི་སྟོབས་འདི། དེ་རང་གི་སྤྱི་བོར་རྡོ་རྗེ་སེམས་དཔའ་བསྒོམ་སྟེ་འབད། རང་རྒྱུད་ཀྱི་རྟེན་གྱི་སྟོབས་འདི་དེ་རང་གི་སྐྱབས་འགྲོ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་འབད་པས་མི་འདི། དེ་ལས་སུན་འབྱིན་པ་གི་སྟོབས་འདི་དེ། སྡིག་པ་ལུ་འགྱོད་སེམས་དྲག་པོ་གཅིག་བསྐྱེད་དེ་འབད་ཞིནམ་དེ་རང་གི་སྡིག་སྒྲིབ་འདི་ཕར་བཤགས་པ་བྱས་པ་དེ། དེ་ལས་གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་ཟེར་མི་རྡོ་རྗེ་སེམས་དཔའ་སྒོམ་སྟེ་འབད་བཀྲུ་སྦྱང་འབད་བའི་དམིགས་པ་དེ་ལུ་འདུན་པ་དེ་ཉིད་དེ་གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་ཡིན། དེ་ལས་ཉེས་པ་ལས་སླར་ལྡོག་པའི་སྟོབས་ཟེར་མི་ཕྱིན་ཆད་སྡིག་པ་མི་དགེ་བའི་ལས